དཔེ་སྦྱར་བ། སེམས་ཉིད་པོ་གོ་སྟོང་པའི་ནམ་མཁའ་ལྟ་བུ་ལ་བྱ། སྒྱུ་མ། ལུས་གོ་སྒྱུ་མའི་དཔེ་ལ་སྦྱར་ནས་དེ་ནི་ལུས་ཀྱི་དེ་འདྲ་གི་སྤྲིན་འཁྲིགས་ནས། དེ་ནི་རྣམ་རྫོགས། སྣ་ཚོགས་རྟོག་པས་རྟོག་པ་སྣ་ཚོགས་པའི་དེ་ནི་ཀུན་ནས་བསླངས་ནས་བྱ་བྱེད་ཡོངས་ཀྱི་ཆར་བབ་བོ་པས་བྱ་བྱེད་མང། འུ་རེར་ཆགས་བྱེད་འདྲ་མིན་སྣ་ཚོགས་མང་གིས་འབྱུང་གི་ཡོད་པ་འོ་དོད་ཐུགས་སུ་བབ་ཡོང་བ་པས་བྱ་བྱེད་ཡོངས་ཀྱི་ཆར་བབ་པ། སེམས་དང་སྣང་བའི་རྒྱུ་རྐྱེན་ལས་བྱུང་བར་སུ་ཡིས་མ་མཐོང་བ། སེམས་དང་རྣ་བའི་རྒྱུ་རྐྱེན་ལས། སེམས་དང་དེ་ནི་རྟེན་འབྲེལ་གྱི་སྣང་བའི་རྒྱུ་རྐྱེན་ལས་བྱུང་བ་དེ་སུ་ཡིས་མ་མཐོང་བ། སུ་ཡིས་དེ་འདྲའི་ནི་བྱུང་བ་ཡིན་པ་དེ་ནི། འུ་རེ་སོ་སྐྱེ་ཐ་མལ་པ་རྣམས་ཀྱིས་ཧ་གོ་གི་མེད་པས། དཔྱད་ན་ཆར་སྤྲིན་སེམས་ཉིད་གསུམ། དཔྱད་པའི་ཚེ་ན་ཆར་པ་བྱས་སྤྲིན་བྱས་སེམས་གསུམ་པོ་དེ། བྱུང་ཡང་ནམ་མཁའ་རང་ལས་བྱུང། དཔྱད་པའི་ཚེ་ན་དཔྱད་ནི་དཔྱད་པའི་ཚེ་ན། དཔྱད་ན་རྙེད་ཡས་ནི་མེད་པས་ཏེ་ཡིན་ན་ཡང་ག་དེ་དཔྱད་ནས་ག་དེ་དཔྱད་ན་ཡང་དེ་གསུམ་པོ་དེ་བྱུང་ན། བྱུང། བྱུང་ན་ནམ་མཁའ་ལས་བྱུང་བ། བྱུང་ཡང་ནམ་མཁའ་ལས་བྱུང། ཐིམ་ཡང་ནམ་མཁའ་རང་ལ་ཐིམ། ད་ཁོ་སི་ཡའི་ཁང་པ་ཟེར་ན་སེམས་ཀྱི་རྣམ་རྟོག་ལས་དེ་ནས་གྲུབ་བ་བས་ཡང་སེམས་ཀྱི་རྣམ་རྟོག་ལས་དེ་ནས་ཡང་ཁོ་སི་ཡའི་དེ་སེམས་ཀྱི་རྣམ་རྟོག་ལས་དེ་ནས་ཞིག་གི་ཡོད་པས་ཀྱི་ཕྱིན་གྱི་བས་བྱུང་ཡང་ནམ་མཁའ་རང་ལས་བྱུང། ཐིམ་ཡང་ནམ་མཁའ་རང་ལ་ཐིམ། སེམས་ཉིད་སྟོང་པའི་མེ་ལོང་ལ་སེམས་ཉིད་པོ་དེ་སྟོང་པའི་མེ་ལོང་ལ་བྱ། ཡང་རྨི་ལམ་གཟུགས་ཀྱི་གཟུགས་བརྙན་འཆར། དེ་ནི་རྨི་ལམ་གྱི་གཟུགས་བརྙན་སྣ་ཚོགས་དེ་འཆར། རྒྱུ་རྐྱེན་རྟེན་འབྲེལ་གཉིད་དང་ནི་གཉིད་རང་ཡིན་པས་རྒྱུ་རྐྱེན་རྟེན་འབྲེལ་གཉིས་དང་ནི། སྔོན་ཆད་གོམས་པའི་བག་ཆགས་ཀྱིས་ཟེར་ད་རྒྱུ་རྐྱེན་རྟེན་འབྲེལ་གཉིད་ལ་སོགས་པ་ཡང་ཡང་བྱས་ནས་གོམས་པའི་བག་ཆགས་ཀྱིས་གཉིད་ཤོར་རྐྱང་ཆེ་གི་བ། དེ་ནང་བཞིན་བྱས་ནས་སྔོན་ཆད་གོམས་པའི་བག་ཆགས་ཀྱིས་རྒྱུ་འབྲས་ཡོངས་ཀྱི་བྱ་ལས་མཁས་ཟེར་རྒྱུ་འབྲས་ཡོངས་ཀྱི་བྱ་བའི་ལས་ལ་མཁས་པ་བག་ཆགས་ཀྱིས་སྔོན་གྱི་སྔོན་གྱི་བག་ཆགས་ཀྱི་དབང་གིས་དེ་ནི་བྱ་བའི་ལས་དེ་འདྲ་ལ་རྒྱུ་འབྲས་ཡོངས་ལ་ཡོངས་ཀྱི་བྱ་བ་ལ་མཁས་ཟེར། སྣང་ཙམ་དུ་ནི་ཀུན་གྱིས་མཐོང། སྣང་ཙམ་ཡིན་པ་དེ་གང་བས་ཀུན་གྱིས་མཐོང། དཔྱད་དང་སད་པའི་དུས་ན་ནི་དོན་ལ་ཡོད་པ་ངས་མ་མཐོང། དཔྱད་པ་བྱ་བ་དང་དཔྱད་དང་སད་པའི་དུས། དཔྱད་དང་སད་པ་ནི་གཉིད་ལྟ་བུ་ཡིན་ན་སད་པའི་དུས་ན་ནི་མེད་པ། དེ་མོ་ནང་བཞིན་བྱས་ནས་ད་སྣང་ཙམ་གྱི་ཆོས་དེ་ཚོ་ཡང་དཔྱད་པ་བྱས་ན

སེམས་ཉིད་རང་ལ་ཐིམ། སྣང་བ་ཙམ་ལ་ལས་འབྲས་འཇོག། སྣང་བ་ཙམ་ལ་ཐ་སྙད་ཀྱི་ཚད་མ་ལ་སྣང་བ་ཙམ་དེ་ལ་ལས་འབྲས་ཀྱི་རྣམ་གཞག་དང། དེ་ཚོ་གང་པོ་འཇོག་པ་པས་བྱ་བྱེད་ཀུན་འཇོག།

ལྟ་ངན་མུན་པ་སེལ་བ་དེ་མལ་འགྲོ་འགྲེང་བུ་མཆོག། ལྟ་ངན་མུན་པ་སེལ་བ་དེ་སེམས་ཉིད་སྟོང་པའི་ཆུ་དང་ནི། ལྟ་ངན་མུན་པ་སེལ་བ་དེ་སེམས་ཉིད་སྟོང་པའི་ཆུ་དང་ནི། ཤེས་རབ་ཟླ་བའི་རྟེན་འབྲེལ་གྱིས། ཤེས་རབ་ཟླ་བའི་རྟེན་འབྲེལ་གྱིས། གནས་ལུགས་རྟོགས་པ་ཀུན་གྱིས་མཐོང།

གཡོ་བ་སྒོམ་མེད་དག་པ་དཔེ་བས་ཟླ་བ་མེད་བཞིན་དུ་ཟླ་བར་སྣང་བ་དེ་དེ་ནི་རང་བཞིན་གྱིས་གྲུབ་པས་སྟོང་པའི་དཔེ་བའོ། འཁོར་འདས་ཀྱི་ཤེས་རབ་ཟླ་བའི་རྟེན་འབྲེལ་གྱིས་གནས་ལུགས་རྟོགས་པ་ཀུན་གྱིས་ཟེར་རྟེན་འབྲེལ་གྱི་རྟེན་འབྲེལ་གྱི་དབང་གིས་གནས་ལུགས་རྟོགས་པ་མཐོང་བ་པས། སྣང་བ་ཙམ་དུ་ཐ་སྙད་འཇོག། ཐ་སྙད་པའི་བློ་ལ་སྣང་བ་ཙམ་དུ་ཐ་སྙད་འཇོག། དཔྱད་དོན་གྲུབ་པ་ངས་མ་མཐོང། དཔྱད་དོན་བཏགས་དོན་བཙལ་ན་གྲུབ་པ་དེ་མེད་མ་མཐོང། དེ་རྣམས་ཡང་བཏགས་དོན་བཙལ་ནས་གྲུབ་པ་མོ་བས་གལ་ཏེ་བཏགས་དོན་བཙལ་ནས་གྲུབ་པའི་དབང་དུ་བྱས་ན་ཡང་སེམས་ལས་བྱུང་བ་དེ་རང་བས་མིན་པ་གཞན་མོ་བས་གང་ལྟར། འཁོར་འདས་ཀྱི་བརྟན་གཡོ་གང་པོ་སེམས་ལ་བརྟེན་ནས་བྱུང་བའི་ཟེར་ཡོད་པ་སེམས་ཉིད་ཀྱིས་ནི་སེམས་ཅན་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་ཤིན་ཏུ་སྣ་ཚོགས་འགོད་པའི་སེམས་ལས། དེ་རྣམས་བྱུང་ཡང་སེམས་ལས་བྱུང། ཐིམ་ཡང་སེམས་སྟོང། སེམས་སྟོང་པ་རང་ལ་ཐིམ། སེམས་ཉིད་སྟོང་པའི་བྲག་རི་ལ། ད་ཡང་བྲག་རི་ལ་དཔེ་བྱ་བདག་གིས་སེམས་ཉིད་སྟོང་པའི་བྲག་རི། བྲག་རི་རི་ལ་ཟེར་གི་བ། རི། བྲག་རི་ལ།

བྲག་ཆ་ནང་བཞིན་བྲག་ཆའི་སྐས་སུ། བྲག་ཆ་བྲག་ཆ་ཟེར། རི་གང་བོ་ལ་མོ་བ་རི་རེ་འགའ་ལ་ཡིན་ན་ཡང་ཁོ་རང་ཧ་ནི་སྐད་རྒྱབ་ན་ཨ་ནི་ཨ་ཨ་ཟེར་ན་ཧ་ནི་ཨ་ཨ་ཟེར་ཨོ་དེའི་སྐད་དེ་རེད། བྲག་ཆའི་སྐད་དུ་སྒྲོག་པ་འདི་སྟོང་པའི་ཚིག་གི་སྒྲ་ཆེན་དང། སྟོང་པའི་ཚིག་གི་སྒྲ་ཆེན་དང། སེམས་སྟོང། བྲག་ཆེན་ཚོགས་པ་ཡི།

བྲག་ཆེན་ཚོགས་པ་ཡི་རྒྱུ་རྐྱེན་ལས་སྐྱེས་སྟོང་སྒྲ་སྒྲོགས། སྟོང་སྒྲ་སྒྲོགས་ཡུལ་ཐུགས་སྲས་ཡིན། མ་རིག་མུན་སེལ་སྒྲོན་མེ་ཡིན། སྣང་བ་ཙམ་དུ་ཐོས་བསམ་མཛོད། མ་རིག་པའི་མུན་པ་སེལ་བའི་སྒྲོན་མེ། སྒྲོལ་མའི་པར་བ་ཟེར་ན་མི་འདུག་སྒྲོལ་མའི་ཆེད་དུ་དེ་ན་རྣ་བ་ཙམ་ལ་ཐོས་པ་དང་བསམ་པ་དེ་ཐོས་བསམ་སྒོམ་གསུམ་གྱི་ནང་ནས་ཐོས་པ་དང་བསམ་པ་དེ་རྣ་བ་ཙམ་ལ་ཐོས་ཉེ་དུ་རྣ་བ་ཙམ་ལ་ཐོས་པ་དང་བསམ་པ་བྱེད་དགོས་པས་ཐོས་བསམ་དུས་དཔྱད་ན་ཡོད་པར་ངས་མ་མཐོང་དཔྱད་ན་དཔྱད་པའི་ཚེ་ན་བཏགས་དོན་བཙལ་ན་ཡོད་པ་དེ་ག་གི་ཡོད་མོ་བས་ད་ནི་ཚོད་མེད་དཔྱད་པ་ཁོ་རང་རྐྱང་པ་མ་མཐོང། ཡང་གལ་ཏེ་དཔྱད་ནས་ཡོད་པའི་དབང་དུ་བཏང་ན་ཡང་སེམས་ཁོ་རང་ལས་བྱུང་བ་བས་མོ་བས་ད་སེམས་ལས་གཞན་དུ་རྩ་ནས་མེད་པས་སེམས་ལས་བྱུང་ཐིམ་ན་ཡང་སེམས་སྟོང་རང་ལ་ཐིམ། དེས་ན་ཁྱོད་དང་ང་གཉིས་ནི། དེས་ན་ཁྱོད་དང་ང་གཉིས་ནི། ཁྱོད་ཤེས་རབ་ཀྱི་མ་རྒྱུད་དེ་ནི་ཁྱོད་གོ། བདག་འཛིན་ལ་གོ། ང་སེམས་ཤེས་རབ་གོ། ཁྱོད་དང་ང་གཉིས་ནི།

ངས་བདག་འཛིན་ཁོའི་དབང་གིས་འཇིག་རྟེན་ཆོས་བརྒྱད་དེ་བཏང་ན་དེ་ནི་ག་འདྲས་ཡིན་མིན་དེ་ཁྱོད་རང་མངོན་གྱི་རེད། ཁྱོད་ཁ་ནས་དེ་འདྲ་མང་གི་ཤོད་རྒྱུ་རེད། ང་དང་ཁྱོད་གཉིས་འཛིན་སྟངས་ནི་དངོས་འགལ་ཞུགས་པ། ང་དང་ཁྱོད་གཉིས་པོ་དེ་དངོས་འགལ་ཞུགས་པ་ད་ཡང་བདག་འཛིན་ཁོའི་ང་ཟེར་གྱི་ཡོད་ང། ཁྱོད་གཉིས་ཤེས་རབ། འཛིན་སྟངས་དངོས་འགལ་ཞུགས་པ་ང་ཡང་འདོད། འཛིན་སྟངས་དངོས་འགལ་ཞུགས་ངས་ཧ་གོ་གི། ང་ཡང་འདོད། ལྷན་ཅིག་འགྲོགས་པའི་གནས་མེད་ན། དེ་ལྷན་ཅིག་འགྲོགས་པའི་མཉམ་དུ་འགྲོགས་པའི་དེ་འདྲ་གནས་མེད་པ་དེ་ཁྱོད་རང་གི་དེ་འདྲ་མེད་པ་ཡིན་ན། ཁྱོད་རང་གཞན་དུ་འགྲོ་བར་རིགས། ཁྱོད་རང་གཞན་ལ་འགྲོགས་པའི་ས་ང་འགྲོ་གི་མེད། ང་དང་པོ་ནས་དེ་ཡིན་ཟེར་བ་ལྟར་བདག་འཛིན་ཁོས་དང་པོ་ནས་ཐོག་མ་མེད་པ་ནས་ང་ཡོང་ཡོང་ཡིན་ཟེར་བ། ང་ནི་ནང་གི་སྙིང་མི་ཡིན་ཟེར་བ། ཐོག་མ་མེད་པ་ནས་མཉམ་དུ་ཡོང་མཁན་གྱི་སྙིང་གི་མི་རང་ཡིན་ཟེར་བ། ང་ནི་ནང་གི་སྙིང་མི་ཡིན། ཁྱོད་ནི་གློ་བུར་ཡུད་ཙམ་ཟེར། ཁྱོད་ནི་ཤེས་རབ་ཀྱི་གློ་བུར་གློ་བུར་ལས་བྱུང་བ་བས་མོ་བས། གཏན་དུ་ཡོང་ཡས་དེ་འདྲའི་བཟོ་ལྟ་ཞིག་བའང་ངོ་མ་བྱས་སོ་ན། ཤེས་རབ་སེམས་དཔའི་སྒོ་དཔྱད་པ་བྱས་ནས་མཉམ་དུ་མཉམ་དུ་བྱས་ན་མོ་བས་ཤེས་གལ་ཏེ། བསྐྱེད་ཙམ་ཉིད་ནས་ལྔས་གྲུབ་གཉིས་གསལ་བ་ནི་གསུམ་གྱི་ངེས་འཛིན་གོ་མི་གོ་རང་གི་ཤུགས་ཆད་གོ་ར་མོ་བས། ཆོས་དང་ནི་རྫོགས་རེག་ཡང་བསྐྱར་བྲལ་ན་མོ་བས་ཡོང་ཡས་མོ།

བརྩེ་བ་འདྲ་ཟེར་མ་དང་བུ་ནང་བཞིན་བརྩེ་བ་དང་འདྲ། ཁྱོད་ནི་སྙིང་རིང་མགྲོན་པོ་ཡིན། ཁྱོད་ནི་སྙིང་རིང་སྙིང་རིང་མགྲོན་པོ་ཡིན་ཟེར་ན་ཐག་རིང་གི་མགྲོན་པོ་བས་སྙིང་རིང་ཟེར་ན་ཐག་རིང་གི་མགྲོན་པོ་ཐག་རིང་ཐག་རིང་ནས་ཡོང་བའི་མགྲོན་པོ་བས་འགྲོགས་རྒྱུ་མང་པོ་མེད་པ་ཟེར་གྱི་རེད། ད་ང་ནི་འབུད་པར་བྱེད་དོ་ཟེར་ཡང་ང་ནི་འབུད་པར་བྱེད་དོ་ཟེར། ཆོས་ནི་སྒོམ་པར་བྱེད་པ་ཡིན། སྒོམ་པར་བྱེད་པ་ཡིན། སྒོམ་ཆེན་རྣམས་ནི་འདི་ལྟ་སྟེ། སེམས་ཉིད་སྒོམ་པར་བྱེད་དོ་ཟེར། སྒོམ་ཆེན་རྣམས་ཀྱི་འདི་ལྟ་སྟེ་བསྒོམ་ཡས་ཁོ་ལྷམ་པ་ཟེར་ན་སེམས་ཉིད་སྒོམ་པར་བྱེད་དོ་ཟེར། སྐད་ཅིག་སྔ་མའི་རྗེས་མི་གཅོད། སེམས་ཉིད་སྒོམ་པར་བྱེད་དོ་ཞེས་སྐད་ཅིག་སྔ་མའི་རྗེས་མི་གཅོད། སྐད་ཅིག་ཕྱི་མའི་སྔོན་མི་བསུ། སྐད་ཅིག་སྔ་མའི་རྗེས་སུ་ཡང་རྗེས་ཡང་མི་གཅོད། སྐད་ཅིག་ཕྱི་མ་ཁོ་ཚོ། བསུ་བ་ཞུས་ནས་བསུ་བ་དེ་འདྲ་མིན་པས། སྐད་ཅིག་ཕྱི་མའི་སྔོན་མི་བསུ་སྔོན་བསུ་ན།

མ་འདས་མོད་སེམས་རང་བསྒོམ་པ་བས། ཤེས་པ་སོ་མ། བསྒོམ་བསྒོམ་ཟེར་ནས་ད། བསྒོམ་ནི་འགལ་ནི་ལ་བསྒོམ། རྒྱབ་སྟངས་ལ་དང་གྲུ་དེ་སོ་སོའི་མི་འདྲ་མང་གི་ཡོད་པས། ཡང་སེམས། དེ་འདྲའི་བསྒོམ་པ་ཡིན་ཟེར་མཁན་དེ་སེམས་ཁོ་རང་བསྒོམ་པ་བས་སེམས་རང་བསྒོམ་པ་ལས་གཞན་མེད། དེ་ནི། ང་རང་བསྒོམ་པ་ཡིས་སེམས་བསྒོམ་པ་དེ་བདག་འཛིན་ཁོ་རང་བསྒོམ་པ་ཁོ་རང་བས་ཁྱོད་རང་ཨོ་དེ་བས། ང་དང་འཛིན་སྟངས་མི་འགལ་བས་ཁྱོད་ཉིད་བསྒོམ་པར་མི་འགྱུར་ཞིང། ང་དང་འཛིན་སྟངས་འགལ་བ་མི་འགལ། ཅི་མི་འགལ་སྒོམ་དུས་ཙ་ནི་ཁྱོད་ཤེས་རབ་སྒོམ་པར་འགྱུར་གྱི་མེད་པས་སོ། ཁྱོད་ཉིད་སྒོམ་པར་མི་འགྱུར་ཞིང། ང་ལ་གནོད་པ་ཡང་ག་ལས་གྲུབ་ཀྱི་བ་ཟན་ནི་ཡོད་མོད་པས་ང་དང་འཛིན་སྟངས་མ་འགལ་བར་མི་འགྱུར་ཞིང། དེར་ཡང་ཁྱོད་ཀྱིས་མ་སླེབ་བོ། དེར་ཡང་ང་ལ་གནོད་པ་ཅི་ཡོད་ལ། ཁྱོད་རང་སེམས་ཀྱི་སླེབ་ཀྱི་མི་འདུག་ཁྱོད་ཀྱིས་མ་སླེབ་མི་སླེབ་བོ།

དེ་དང་ང་གཉིས་འཛིན་སྟངས་ནི་འགལ་བ་མིན་པས་ང་ལ་མི་གནོད། ཁྱེད་ཀྱིས་གང་ཡང་གང་ཡང་མ་སེམས་པ་དེ་བལྟས་ནས་ང་ལ་གང་གནོད་ཡོད་ཁྱེད་མོ་བསོད་ནམས་ཚོགས་ཨ་ཁུ་སྐྱིད་པའོ་དེ་ཕྱི་རྒྱལ་དེ་མང་གི་ཡོད་པ། འདི་ཁོང་ཚོ་སྔོན་མའི་ཧྭ་ཤང་གི་ལྟ་བ་དེ། ཨ། ཅི་ཡང་ཡིད་ལ་མི་བྱེད་པའི་ལྟ་བ་དེ་རོ། འོ་ཏག་ཏག་རེད། ད་དེ་སྔོན་མ་ཇོ་བོ་དཔལ་ལྡན་ཨ་ཏི་ཤ་གི་པི་ནང་པ་ལྟ་བུ། འོ་རེད་རེད།

ཁྱོད་ཀྱི་ཕྱོགས་ནའང་མི་འདུག་པས་ད་དེ་ཁྱོད་ཀྱི་ཕྱོགས་ནའང་མི་འདུག་པས་ང་ལ་ཅི་ཕྱིར་གནོད་པ་བྱེད་ང་ལ་ནི་ཡོད་མོ་བས། ཅི་བྱེད་ལ་ལ་སེམས་ནི་མ་བཅོས་པ་ལྷུག་པ་རྗེན་པར་བསྒོམ་པ་ལ་ལ་སེམས་ཁོ་ལ་ད་ནི་ཧ་ཚོ་བཅས་བཅོས་གང་ཡང་མ་ཧ་ཚོ་བཟོ་བཅོས་ད་གང་མ་བཅོས་སེམས་ཁོ་རང་ལྷུག་པར་བཞག་ནས་རྗེན་པ་རང་ལ་བཞག་པ་དེ་ལ་བསྒོམ་ཟེར་གྱི་ཡོད།

རིག་པ་ཟང་ཐལ་ཟེར། སྣང་བ་ཡིད་ལ་མི་བྱེད་ཟེར། སྣང་བ་ཡིད་ལ་མི་བྱེད་པ་ཡང་ཅི་ཡང་མེད་པ་དང་དེ་ཚོ་དེ་ཅག་མི་འདྲ་ཟེར་ཡང་སྣང་བ་ཡིད་ལ་མི་བྱེད་ཅིང། བསྒོམ་པ་ཡིད་ལ་མི་བྱེད་བསྒོམ། བསྒོམ་པ་ཁོ་ཡིད་ལ་མི་བྱེད་པ་ཁོ་བསྒོམ་པ་ཡིན་ཟེར་གྱི། དེས་ཀྱང་ང་ལ་བསྣུན་མི་ནུས། ང་དང་འཛིན་སྟངས་འགལ་བ་ཡི་གཉེན་པོའི་ཕྱོགས་ཕྱོགས་ནའང་མི་གདའ་ནའང་ང་དང་འཛིན་སྟངས་འགལ་བ་ཡི་གཉེན་པོའི་ཕྱོགས་ཕྱོགས་ལ་མི་འདུག་ན་དེ་ནི་ཁྱོད་ཉིད་སྒོམ་པ་ག་ལ་འགྱུར་ཤེས་རབ་སྒོམ་པར་འགྲོ་ཡས་མི་འདུག་དེར་ཡང་ཁྱོད་ཀྱིས་སླེབས་པ་མེད་དེར་ཡང་ཁྱོད་ཀྱིས་ང་ལ་གནོད་པ་བྱེད་ལ་གློད་པའི་ཚད་གཞི་གལ་མི་འདུག་དེ་ཡང་ཁྱོད་ཀྱིས་སླེབས་པ་མེད།

བཅས་ཁམས་ཅན་སྒོམ་དགའ་རང་དུ་ཡོད་ལགས་ཀྱང། སྒོམ་དགའ་རང་དུ་ཡོད་ཀྱང། མཉམ་པར་བཞག་ནས་སྒོམ་ཙ་ན་སོང་སྟེ། མཉམ་པར་བཞག་ནས་མཉམ་པར་བཞག་ན་སྒོམ་ཙ་ན་ཕལ་ཆེར་ང་ཉིད་སྒོམ་པ་མང་ས་སྟེ་དེ་ཚོའི་སྒོམ་ཡས་དེ་ཚོའི་ཕལ་ཆེར་མང་ཆེ་བ་སྟེ། བདག་འཛིན་ཁོ་རང་ང་སྒོམ་པ་ཁོ་རང་མེད་ངེས་ཆོག། སྒོམ་པ་མང། ང་དང་ཡོད་ལ་ཁྱད་མ་ཕྱེད། ང་དང་ཡོད་ང་མེད་མེད་ང་དང་ཡོད་ལ་ཁྱད་མ་ཕྱེད། ཁྱད་ཁྱད་པར་ཕྱེད་ཁྱད་པར་ཕྱེད་མི་འདུག། ལ་ལ་ང་མེད་སྒོམ་ཟེར་ཀྱང། ལ་ལ་ཡང་ང་མེད་སྒོམ་ཟེར་ཀྱང། ང་མེད་པ་དང་མེད་པ་གཉིས། ང་མེད་སྒོམ་ཟེར་ཀྱང་ང་མེད་པ་དང་མེད་པ་གཉིས། ང་རང་བཞིན་གྱིས་མེད་པ་དང་མེད་པ་གཉིས་ཀྱི་འོག་ཡིན་པས་ད་ཡང། ང། ལ་ལ་ང་མེད་ང་རང་བཞིན་གྱིས་མེད་སྒོམ་ཟེར་ན་ཡང།

བསྒོམ་ལ་སྐྱོན་ནི་འཚོལ་འཚོལ་ཟེར། འཇོག་པའི་དོན་ལ་སྐྱོན་འཚོལ་དང། བསྒོམ་པ་ལ་ཡང་དཔྱོད་དཔྱོད་པ་དཔྱོད་པ་པོ་ཡང་དཔྱོད་པར་བྱེད། དེ་ཡི་དཔྱོད་པ་པོ་ཡང་དཔྱོད། དཔྱོད་པའི་གཉེན་པོ་མི་ཤེས་པས་ཐུག་མེད་བར་དུ་དཔྱོད་པ་ན།

འཇོག་སྒོམ་གཅིག་ལ་སྡོད་པའི་ཚེ་ན་ཡང་འཇོག་པའི་དོན་ལ་སྐྱོན་འཇོག་སྒོམ་ཁོ་ལ་སྐྱོན་འཚོལ་བ་དང། བསྒོམ་པ་ལ་ཡང་ཡང་བསྒོམ་པ་ལ་ཡང་དཔྱོད་དཔྱོད་བསྒོམ་པ་གོ། བསྒོམ་པ་གོ་ཡང་ག་འདྲའི་བསྒོམ་མ་བསྒོམ་ལ་དཔྱད་པ་ཁོ་རང་མང་གི་བྱེད། བསྒོམ་པ་པོ་ཡང་ག་འདྲའི་ཡིན་མིན་ཡང་དཔྱོད་པ་བྱེད། དེ་འདྲའི་གི་དེ་ནི་དེ་ཡི་དཔྱོད་པ་པོ་ཡང་ཡང་དཔྱོད་པ་པོ་ཡང་ཁོ་རང་དཔྱོད་དཔྱོད་བྱེད་ནི་དཔྱོད་པའི་སྙིང་པོ་མི་ཤེས་པས་ཟེར། དཔྱད་པ་ཁོ་རང་བྱེད་ཀྱི་དཔྱད་ཚེ་ཡི་མུག་གི་ངོ་དེ་འདི་ནི་ཅི་ལ་སྤྲུལ་སྐུའི་ལྟས་ནི་དཔྱད་པ་ཐུག་མེད་དུ་ཐག་འདི་ནི་ཁྱི་གན་མིན་འདུག་ངོ་ངོ་མ་ཁོ་རང་ཁུང་ཡི། ངལ་བ་མེད་པའི་ངལ་བའི་རྣམ་རྟོག་ཆེན་པོ་ཡིན་ཟེར་ཡང་འདི་ངལ་བ་ཟེར་སོང་ན་ད་དཀའ་ངལ་ཆེན་འདི་དཀའ་ངལ་མང་གི་ཆེན་འདི་རྣམ་རྟོག་འདི་འདྲའི་རྣམ་རྟོག་གི་དྲ་བར་ཚུད་ནས་རྣམ་རྟོག་གི་དྲ་བར་ཚུད་ནས་དྲ་བར་ཚུད་ནས་སྒོམ་རྒྱུ།

བླ་མ་ལ་དེ་ནི་བླ་མ་མཉེས་པ་བླ་མ་ལ་སྒྲུབ་པའི་མཆོད་པ་དང་དེ་འདྲའི་དཔེ་ནི་བླ་མ་མཉེས་ནི་ཡོང་གི་བས་མ་གཞི་ཡོང་གི་མིན་པས་ཨོ་ཅི་དེ་འདྲའི་བ། ང་ལ་དེ་འདྲ་མོད་ཀི། ང་ལ་དེ་འདྲའི་ཚོགས་སྤྱོད་དེ་འདྲའི་བསགས་པའི་མི་འདུག་ཟེར་ཏེ། ང་ནི་རྟེན་གྱི་བདག་པོ་ཡིན། རྟེན་དུ་ཡོང་གི་བདག་པོ་ཁོ་རང་ཡིན། ང་ཉིད་འབུད་པར་བྱེད་པ་ལ། ང་དང་འཛིན་སྟངས་འགལ་གྱུར་པ། གཉེན་པོ་ཤེས་རབ་འཁྲུལ་མེད་ཅིག། ངེས་པར་ཡོད་ན་མ་གཏོགས་པ་ང་འབུད་པར་བྱེད་པ་ལ་ང་དང་དེ་དང་འཛིན་སྟངས་འགལ་བའི་གཉེན་པོ། བདག་མེད་རྟོགས་པའི་ཤེས་རབ་འཁྲུལ་མེད་ཅིག། ངེས་པར་ཡོད་ན་མ་གཏོགས་པ་དེ་ནི་གཉེན་པོ་གཞན་དག་གང་གིས་ཀྱང་ཡོད་གྱུར་ཀྱང། དེ་ནི་གཉེན་པོ་གཞན་དག་ཡོད་གྱུར་དང་ཀུན་གྱིས་ཡིད་ཆེས་མི་བྱེད་པས་གཉེན་པོ་གཞན་དག་གང་ཡོད་ན་ཡང་དེ་ནི་ཀུན་གྱིས་ཡིད་ཆེས་མཁན་མོས་ཡིད་ཆེས་མི་བྱེད་པའི་ཁོའི་གྲོགས་སུ་གྱུར་པས་ངའི་གྲོགས་ལས་ཀྱང་གཞན་དེ་དག་དང་མི་འདྲ་བའི་ཤེས་རབ་ངོ་མ་ཅིག་ཡོད་ན་ང་ལ་ནི་རི་བོ་དང་ཁོ་ཡུམ་ཡབ་མོ་ལོ། གཞན་གང་པོ་ངའི་གྲོགས་པས་ཁོའི་གྲོགས་སུ་གྱུར་པ་ཡི་གྲོགས་སུ་གྱུར་ལ་ཐར་པ་མེད་ངའི་གྲོགས་སུ་གྱུར་པ་དེ་ལ་ཐར་པ་ཡོང་ཡབ་མོ་བས། ང་ལ། ཐོ་རེག་མ་བཏང་བར་འདི་ཡིན་འདི་མིན་མེད་པ་ཡི། སྟོང་མེད་ཤེས་པ་བསྒོམ་པ་ལ་གནས་ལུགས་བསྒོམ་པར་འདོད་པ་འདུག། ང་ལ་མཐོ་མཐོ་རྩ་ནས་མ་བཏང་ང་ལ་གུག་རྒྱོག་མཁན་མ་དགེ་བ། འདི་ཡིན་འདི་མིན་འདི་ཡིན་འདི་མིན་འདི་མིན་མེད་པ་ཡིན། སྟོང་མེད། དེ་འདྲ་མེད་པ་ཡི་སྟོང་མེད་ཤེས་པ་བསྒོམ་པ་ཅིག་ལ་གནས་ལུགས་བསྒོམ་པར་འདོད་པ་འདུག་ཟེར་གནས་ལུགས་བསྒོམས་ནས་སྦྲུལ་འགས་ནོ། སྙིང་ནས་གད་མོ་ཤོར། སོ་སྟེ་དེ་འདྲའི་བསྒོམ་པའི་ཚེ་སྙིང་ནས་གད་མོ་ཤོར་བ་ནི། ལ་ལ་སྣང་བ་སེམས་སུ་བྱེད། ལ་ལ་སྣང་བ་སེམས་སུ་བྱེད། སེམས་ནི་སྟོང་པར་ཐག་གཅོད་ཅིང། སྟོང་པ་སྒྱུ་མར་བྱས་ནས་སུ། སྒྱུ་མ་རང་བཞིན་མེད་པར་བསྒོམ། དེ་ནི་གནས་ལུགས་སྒོམ་པར་འདོད། ཡང་གནས་ལུགས་སྒོམ་ཟེར་མཁན་ཁ་ཅིག་གནས་ལུགས་སྒོམ་དུ་ཡང་ནི་འདི་ཀུན་གྱི། སྣང་བ་གོ་སེམས་སུ་བྱེད། སེམས་གོ་སྟོང་པར་ཐག་བཅད། སྟོང་པ་གོ་སྒྱུ་མར་ཐག་བཅད། སྒྱུ་མ་རང་བཞིན་མེད་པར་བསྒོམ། དེ་ནི་དེ། གནས་ལུགས་སྒོམ་པར་འདོད་དུ་དེ་འདྲ་ཅིག་ཡིན་ནོ། དེ་ནི་ཀུན་རྫོབ་ཁོ་ན་ཡིན། དེ་ཀུན་རྫོབ་ཁོ་ན་བསྒོམ་པ་ལས་ཀུན་རྫོབ་བསྒོམ་པར། དེ་ནི་ཀུན་རྫོབ་ཁོ་ན། ལེགས་ན་སྒྱུ་མར་བསྒོམ་པ་ཙམ། ལེགས་པ་བྱུང་ན་སྒྱུ་མར་བསྒོམ་པ་ཙམ། ང་མེད་ང་མེད་བསྒོམ་ན་ང་ལ་ནུས། ང་མེད་པ་ང་རང་བཞིན་གྱིས་མེད་པ་དེ་བསྒོམ་ན་ང་ལ་གནོད་ཀྱི་རེད་དེ་དེ་བསྒོམ་གྱི་མི་འདུག་ང་དང་ང་མེད་དངོས་འགལ་ཏེ། ང་དང་ང་མེད་དངོས་འགལ་ཏེ། ང་རང་བཞིན་གྱིས་ཡོད་པ་དང་རང་བཞིན་གྱིས་མེད་པ་ནི་དངོས་འགལ་ཏེ་ང་མེད་པར་ང་མེད་བསྒོམ་པ་མ་བྱུང་ཕྱིན། ང་རང་བཞིན་གྱིས་མེད་པ་དེ་བསྒོམ་པ་དེ་མ་བྱུང་ཕྱིན་བཅས་ལ་ང་དང་འཛིན་སྟངས་མི་འགལ་བ། འཛིན་སྟངས་འགལ་ཡས་ཅང་མེད་པས་ང་ལ་གནོད་པར་ག་ལ་འགྱུར། དེ་རྗེས་ཡང་སྒོམ་མཁན་ཁ་ཅིག་ནི་འདས་རྒྱག་གིས་སྒོམ་མཁན་ཁ་ཅིག།

བའི་གཟུགས་སུ་མེད་པས་དེ་ནས་ད་དུང་ཡེ་གེ་མོ་བའི་ཟ་ང་ནི་སེམས་ཀྱི་སྟེང་དུ་ལིང་ལིང་བསྡད་ཡོད། ང་ལ་རེག་པར་མི་འགྱུར་ན་ངའི་གཉེན་པོར་ག་ལ་འགྱུར། ང་ལ་རེག་པ་ཁོ་རང་ལ་གནོད་ཡག་སོ་ད་ཁོའི་མཚང་ཁོ་ལ་རེག་པར་མི་འགྱུར་ན་དེ་ང་ལ་གནོད་ཡག་མེད་ངའི་གཉེན་པོར་གྱུར་པར་འཁྲུགས།

དྲན་པས་རྣམ་རྟོག་ག་འདྲའི་ནུབ་པ། ཁོ། དེ་ནས་རྣམ་རྟོག་ག་འདྲའི་ནུབ་པ་སྟེ། དེ་ཡི་ངོ་ལ་ཅེར་བལྟས་ཏེ། རྣམ་རྟོག་གི་ངོ་ལ་ཅེར་བལྟས། དེ་ཉིད་རང་ཡལ་སོང་བ། དྲན་པ་ཁོས་རྣམ་རྟོག་ཁོ་ལ་བལྟས་ནས་ཅེ་རེ་བལྟས་ཀི་བལྟས་པ་དང་ཡང་རྣམ་རྟོག་ཁོ་ཡལ་ནས་ཡལ་སོང་བ། དེ་ཉིད་ཆོས་སྐུ་རུ་ངོ་སྤྲད་ནས་དེ་ཉིད་རྣམ་རྟོག་ཡལ་བ་དེ་ལ

ད་དེ་འདྲ་བྱས་ན་རྣམ་རྟོག་མང་བ་ཙམ་གྱིས་ཆོས་སྐུ་མང་བ་ཡིན་པ་དང་གང་གི་རྣམ་རྟོག་མང་གི་བྱུང་ན་ཆོས་སྐུ་མང་བ་ད་ད་དེ་བྱས་ན་ཧ་ཅང་ཐལ་གྱི་ཡོང་བ་ད་ད་འོ་དེ་འདྲ་ཡིན་པས་ཆོས་སྐུ་མང་བ་ཡིན་པས་རྣམ་རྟོག་དགག་པ་མི་དགོས་ཤིང་དེ་ཉིད་ཆོས་སྐུར་ཁྱེར་རོ་ཞེས་ཕྱིར་ཁྱེར་རོ་ཟེར། གནས་ལུགས་སྒོམ་པར་འདོད་པ་དེ་འདྲ་ཅིག་ལ་གནས་ལུགས་སྒོམ་པར་འདོད་པ་ཡང་ཡོད། ད་རྣམ་རྟོག་གཟུགས་སུ་མ་མཐོང་དང་སེམས་ནི་གཟུགས་སུ་མ་མཐོང་བ། རྣམ་རྟོག་གཟུགས་སུ་མ་མཐོང་བ་སེམས་གཟུགས་སུ་མ་མཐོང་བ། ང་དང་འཛིན་སྟངས་མི་འགལ་བས་གནས་ལུགས་སྒོམ་པར་མི་འགྱུར། རྣམ་རྟོག་ལ་གཟུགས་སུ་མ་མཐོང་བ་ཅིག་བྱས་སེམས་ལ་གཟུགས་སུ་མ་མཐོང་བ་དེ་འདྲ་མ་མཐོང་བ་དེ་འདྲ་ཅིག་བསྒོམས་པས་ང་དང་འཛིན་སྟངས་འགལ་ཡོད་ན་མ་ཡོང་བས་དེ་འདྲ་གནས་ལུགས་བསྒོམ་པར་བསྒོམ་པར་འགྱུར་བ་མིན་པས་གནས་ལུགས་བསྒོམ་པར་མི་འགྱུར་ན་ཆོས་སྐུ་མཐོང་བ་སྨོས་ཅི་དགོས་གནས་ལུགས་བསྒོམ་པ་མིན་པས་ཆོས་སྐུ་མཐོང་ཡས་མེད། ངན་གཉིས་འདུས་པ་གད་མོའི་གནས་ས་ངན་གཉིས་འདུས་ཀྱི་ཡིན་ཟེར་ད་དེ་གད་མོ་ཤོར་ཡས་ཀྱི་གནས་པས་ཟེར་བ་བྱེད་དུ་ད།

ཡང་ཁ་ཅིག། ལ་ལས་གཅིག་དུ་བྲལ་གྱིས་དཔྱད་པས་མ་རྙེད་པ་ཡི་དུས་གཅིག་དུ་བྲལ་གྱིས་དཔྱད་ནས་ད་མ་རྙེད་པ་ཡི་དུས་མིང་བརྡ་ཙམ་ལ་གཏོགས་པ་ཡི། ང་ནི་མི་འདུག་སྙམ་ནས་ད་གཅིག་དུ་བྲལ་གྱིས་བལྟས་ནས་མིང་བཏགས་པ་ཙམ་ལ་མིང་བརྡ་ཙམ་ལ་གཏོགས་པ་ཡི་ང་ནི་མི་འདུག་སྙམ་དུ་བསམས་ནས་བསྒོམ་པ་དེ་ཡང

འུ་རེ་གི་དཔེ་ཆ་གཞན་དག་གྲུབ་མཐའ་གཞན་དག་གི་དཔེ་ཆ་དང་འདྲ་བ་མ་མྱོང་སྟེ། དགེ་ལྡན་རིང་ལུགས་རྗེ་རིན་པོ་ཆེ་གི་ལུགས་སྲོལ་མིན་པའི་གཞན་གྱི་གྲུབ་མཐའ་གཞན་ཚོ་ཡིན་ན་ཀ་མང་ཆེ་བསྒོམ་དེ་མ་ཡིན་ཀ་བསྒོམ་གི་ཡོད་པ་ཟེར་གི་འདུག་ཀ་མང་ཆེ་མེད་དགག་དེ་བསྒོམ་གི་མོ། མེད་དགག་འདི་རྗེ་རིན་པོ་ཆེ་བསྒོམ་མཁན་སྟོང་ཉིད་མེད་དགག་བསྒོམ་པ་ཟེར་མཁན་དེ་ཚོ་བསྒོམ་མ་ཟིན་མཁན་དེ་ཡང་ཁོ་ཚོའི་ཕྱོགས་སྔར་འགྲོ་གི་ཡོད། ཁོ་ཚོའི་དགག་བྱར་འགྲོ་གི་ཡོད་དེ་ཀོ་བསྒོམ་ཁོ་རང་ལས་ད་ལས་ཀ་ཁག་པོ་འདྲ་པོ་འདུག་པ་བསྒོམ། དེ་ཁོ་ཚོ་གྲུབ་མཐའ་གཞན་ད་དཔེར་ན་དེ། རྙིང་མ་ཆོ་ག་དང་བཀའ་བརྒྱུད་པའི་ཆོ་ག་དང། གཞན་གྱི་ཆོ་ག་དེ་འདྲ་མང་གི་ཡོད་པ་དེ་དེ་ཚོའི་དང་པོའི་བྱེད་པ་པོ་ཚོ་དག་སྒོམ་ལ་འཁྲུལ་པ་མེད་བ་བས་བས་དེ་ཡང་གཤམ་གཤམ་ལ་དེ་ནི་ཁོ་ལ་ལྷད་སྐྱོན་སྒྲུབ་དགོས་བ་ན་ག་འདྲས་ཡིན་ན་སྒོམ་དེ་འདྲས་པས་ཟེར་གི་ནུ་ག་ད་རྗེ་རིན་པོ་ཆེ་འདྲ་སྒོམ་དེ་མེད་དགག་ཁོ་རང་སྟོང་ཉིད་ནམ་མཁའ་ལྟ་བུའི་མཉམ་བཞག་ཟེར་ཁོ་རང་སྒོམ་པ་ལས་མ་ཡིན་དགག་དེ་འདྲས་སྒོམ་པ་དེ་འདྲས་འགྲོ་གི་མོ། ཨ་ནི་རྒན་ལགས་འདི་གི།

ང་དང། ཇི་འདྲ་ཟེར། ང་དང་འཛིན་འགལ་འཛིན་སྟངས་འགལ་མ་ཞུགས་ན། ང་ནི་འབུད་པར་ག་ལ་ནུས། ང་ལ་གནོད་པར་མ་གྱུར་ན་ཤེས་རབ་སྒོམ་པར་ག་ལ་ཡོད་ང་ལ་མ་གནོད་ན་ཤེས་རབ་སྒོམ་དགོས་ཟེར་ཤེས་རབ་སྒོམ་པར་ག་ལ་འགྱུར་གྱི་བར། ཡང་ལ་ལ་གཅིག་དུ་བྲལ་གྱིས་དཔྱད་ནས་མ་རྙེད་པའི་ཚེ། ང་ནི། སྟོང། ང་ནི་སྟོང་པ་ཉིད་བསྒོམ་ཞེས་གཅིག་དུ་བྲལ་གྱིས་དཔྱད་ནས་མ་རྙེད་པའི་ཚེ་ངས་སྟོང་ཉིད་བསྒོམ་པ་ཡིན་བྱས་ནས་དེ་འདྲ་ཟེར་གྱིས། དེ་ལ་ཞུགས་པ་བཞིན་དུ། དེ་ལ་ཞུགས་པ་བཞིན་དུ་དེ་ལ་ཞུགས་པའམ་ཟུག་པ་བཞིན་དུ་བསྒོམ་ཟེར་གི་མིན་འགྲོ་ཟུག་པ་བཞིན་དུ་བསྒོམ། དེ་ནི་སྟོང་ཉིད།

རང་བཞིན་གྱིས་སྟོང་པའི་དོན་དུ་སྟོང་ཉིད་རང་བཞིན་གྱིས་སྟོང་པའི་དོན་དུ་མ་གོ་བར་མདུན་ན་སྟོང་པ་ཉིད་ཅིག་ཧ་ཁོ་ལ་སེམས་ལ་ཧ་སྟོང་པ་ཉིད་ཅིག་མདུན་ན་ཚུར་ཁོའི་སྟེང་དུ་ཧ་ཞུགས་པ་ནང་བཞིན་གྱི་ཁོ་གིས་སྟོང་པར་སྟོང་དུ་མ་སོང་བས་ང་ཡི་གཉེན་པོ་ཤེས་རབ་དེ་དེ་ག་རང་དུ་གར་སོང་མེད་ད་ངའི་གཉེན་པོ་ཤེས་རབ་དེ་དེ་འདྲའི་བསྒོམས་པའི་སྟོང་ཉིད་ཁོ་རང་ངོ་རྩ་ནས་མ་ཤེས་པ་ལ། སྟོང་ཉིད་ཅིག་མདུན་ན་ཡོད་ཅེས་ཁོའི་ཁོག་ལ་ཞུགས་པ་ནང་བཞིན་བསྒོམ་གྱིན་བསྡད་བ་དེ་དེ་ནི། ངའི་གཉེན་པོ་ཤེས་རབ་དེ་དེ་དག་དེ་ག་རང་དུ་གར་སོང་མིན། དེ་ག་རང་དུ་གོ། ག་རེ་སོང་མ་སོང་གར་སོང་རྩ་ནས་ཧ་གོ་ཡི་མོ་བས་སོང།

བདག་འཛིན་སྤང་མི་ནུས་ཟེར་མཁན་སྤང་མི་ནུས་བ་དེ་རྩ་ནས་ཁོ་ལ་གཉེན་པོ་མེད་པའམ་གཉེན་པོ་སྟོན་མཁན་གྱི་སྟོན་པ་མེད་པའམ་སྟོན་པ་དེ་ལ་བརྩེ་བ་མེད་པའམ་སོགས་དེ་དེ་འདྲ་གི་དཔྱད་པ་བྱས་ནས་རྣམ་འགྲེལ་ན་བཀག་ཡོད་དེ་ནང་བཞིན་གྱི་ང་མེད་པ་དང་ང་རང་བཞིན་གྱིས་མེད་པ་དེ་མ་བསྒོམས་པ་མ་བསྒོམས་པ་དེ་ནི་ལས་ཀ་གཞན་དག་གི་རྣམ་གྲངས་མི་འདྲ་ག་ཚོད་བྱས་ན་ཡང་དེ་ནི་ཟབ་དོན་གྱི་མིང་གིས་བཏགས་ན་ཡང་ང་ལ་གནོད་པའི་ཕྱོགས་ཡང་མེད། ཟབ་དོན་མིང་ནི་ཅིར་བཏགས་ཀྱང་ང་ལ་གནོད་པའི་ཕྱོགས་ཀྱང་མེད། ད་ནི་ཚོ་ཟབ་དོན་མིང་ནི་ཅིར་བཏགས་ཀྱང་འདི་ནི་ཚོ་ཕ་ཆེ། ཕྱག་ཆེན་ནི་ཚོ་ལ་གོ་ཡོང་གི་བས། ཤི་ཧན་ཚོ་ལ་ཡིན་ན་དེ་ནི་གང་ཟག་གསལ་སྟོང་ཟེར་ཡས་ལ་སོགས་པ་རྫོགས་ཆེན་ཟེར་ཡས་ལ་སོགས་པ།

ལྔ་ལྡན་རོ་སྙོམས་ཡི་གེ་བཞི་བསྒོམ་པ། ཞི་བྱེད་བསྒོམ་པ་ཡིན། རྫོགས་ཆེན་བསྒོམ་པ་ཡིན། དབུ་མའི་ལྟ་ཁྲིད་ལ་སོགས་པ་སོགས་དེ་འདྲ་མང་གི་ཡོད་ན་ཡང་དབུ་མའི་ལྟ་ཁྲིད་ཀྱི་རྒྱན་ལྡན་ཆོག། མཐའ་གཞན་དུ་གྲུབ་མཐའ་གཞན་དག་བའི་རེ་འགས་ལྷན་ཅིག་སྐྱེས་སྦྱོར་མ་བསྒོམ་པ་ཡིན་ཟེར། གའུ་མ་བསྒོམ་པ་ཡིན་ཟེར། ལྔ་ལྡན་རོ་སྙོམས་ལྷན་ཅིག་སྐྱེས་སྦྱོར་གའུ། གའུ་ལྔ་ལྡན་རོ་སྙོམས་བསྒོམ་པ་ཡིན་ཟེར། ལྔ་ལྡན་བསྒོམ་པ་ཡིན་ཟེར། རོ་སྙོམས་བསྒོམ་པ་ཡིན་ཟེར། ཡི་གེ་བཞི་བསྒོམ་པ་ཡིན། ཞི་བྱེད་བསྒོམ་པ་ཡིན། ཧོ། ཞི་བྱེད། གཅོད་ཡུལ། རྫོགས་ཆེན། རྫོགས་ཆེན་བསྒོམ་པ་ཡིན། ཧོ། དེ་འདྲའི་མང་གི་ནོ། ལྟ་བའི་དབུ་མའི་ལྟ་ཁྲིད་ལ་སོགས་པ། སོ་སོར་མིང་འདོགས་མང་ན་ཡང། ངེས་དོན་ལུང་རིགས་ལ་མཁས་ཤིང།

གཅིག་དུ་བྲལ་གྱིས་དཔྱད་པ་བྱས། དཔྱད་ནས་མ་རྙེད་པ་དེའི་ཕྱིར་དེ་ནི་ང་བདེན་པར་མེད་པས་ང་བདེན་པར་མེད་པར་རྟོགས་པའི་རིགས་ཤེས་རྗེས་དཔག་སྐྱེས། ང་བདེན་པར་མེད་པར་རྟོགས་པའི་རིགས་ཤེས་རྗེས་དཔག་ད་དེ་ནི་བགྱིད་པའི་རིག་ཤེས་བྱེད་པ། དེ་འདྲ་གི་རིག་ཤེས་བྱེད་པ་དེ་རྒྱུན་ལ་ཅི་ཐུབ་བོ་མཉམ་པར་བཞག་རྒྱུན་ལ་མཉམ་པར་འཇོག་པ་དེ་དེ་ལ་གནས་ལུགས་སྒོམ་པ་ཡིན། རིགས་ཤེས་རྗེས་དཔག་རྒྱུན་ལ་མཉམ་པར་བཞག་པ་དེ་ལ་དེ་ནི་གནས་ལུགས་སྒོམ་པ་ཟེར། ད་རིགས་ཤེས་རྗེས་དཔག་རྒྱུན་ལ་མཉམ་པར་བཞག་པ་དེ་ཤེས་པ་ཀུན་རྫོབ་ཡིན་པར་གྲགས་དེ་ཀུན་རྫོབ་ཡིན་པས་ཀུན་རྫོབ་ཡིན་པར་གྲགས། ཀུན་རྫོབ་བསྒོམ་ལ་གནས་ལུགས་འདོད་ཀུན་རྫོབ་བསྒོམ་པ་ལ་གནས་ལུགས་བསྒོམ་པར་འདོད་པས། ད་དེ་ཡ་མཚན་པ་བ་ཧ་ཧ་ཤེས་རབ་ཡ་མཚན་ལ། དེ་འདྲའི་ཤེས་རབ། ཧ་ཧ་ཤེས་རབ་ཡ་མཚན་ལ་ང་ཉིད་སྒོམ་པ་ང་ཡི་གྲོགས་སུ་ང་རང་སྒོམ་པ་བས་དེ་འདྲའི་ཤེས་རབ་སྒོམ་པ་དེ་ཡ་མཚན་པོ་བས་ང་ཉིད་སྒོམ་པ་ང་ཡི་གྲོགས། ཅེས་བྱ། ཡང་ལ་ལས་གཅིག་དང་དུ་བྲལ་གྱིས་དཔྱད་པའི་རྟགས་ལས་ང་ཉིད་ནི་བདེན་པར་མེད་པར་ངེས་པ་ཡི་ངེས་ཤེས་དེའི་རྒྱུན་ལ་ནི་ཐ་མྱ་ནི་དང་ནི་ཚོ་གཉིས་གཅིག་པ་ག་བྱས་སོ། རིགས་ཤེས་རྗེས་དཔག་གི་རྒྱུན་ལ་མཉམ་པར་བཞག་པ་ཡིན་ཟེར་གི་དེ་དང་བདེན་པར་མེད་པའི་ངེས་ཤེས་དེའི་རྒྱུན་ལ་མཉམ་པར་བཞག་ནས་གནས་ལུགས་བསྒོམ་པ་ཡིན་ཟེར་གི་ནི་ཚོ་གཉིས་ཕལ་ཆེར་གཅིག་པ་དེར་འགྲོ་གི་ནོ། ངེས་ཤེས་དེའི་རྒྱུན་ལ་ནི་མཉམ་པར་བཞག་པའི་གནས་ལུགས་དེ་ཡང་གོང་དང་ཁྱད་མེད་སོང་ནོ་ག་ད་དེ་དེ་སོ་སོ་སོ་སོ་གཅིག་བསྒོམ་དང་གཅིག་བྱ་བ་དང་ཁོ་ཤོར་ར་དང་ཡང་ཁོ་ནས་མཉམ་འཛིན་བྱེད་བྱེད་ལུགས་བྱེད་བྱེད་ཀྱི་ཡོད་པའོ་དེའི་གོང་གི་སྒོམ་པ་དང་ཁྱད་པར་མི་འདུག་གསུངས་ནོ། དེ་ཡང་གོང་དང་ཁྱད་མེད་ཅིང། འཛིན་སྟངས་འགལ་བ་ཨ་ཅང་ཆེ། འཛིན་སྟངས་འགལ་བ་དང་གང་བྱས་ནས་ཡོང་གི་པ་ཨ་ཅང་ཆེ། ང་རང་སྒོམ་པ་སྒོམ་ལས་མ་འདས་མོད། འཛིན་སྟངས་འགལ་རྒྱུ་དང་གང་བྱས་ནས་ཡོང་གི་པའང་ཨ་ཅང་ཆེ། འཛིན་སྟངས་འགལ་ཡས་རྩ་ནས་ཟུར་ཙམ་ལ་སླེབས་ཀྱི་མི་འདུག། ང་རང་སྒོམ་པ་ལས་འདས་མི་འདུག་དེ་སྒོམ་པ་དེ་ཡང་འོ་འདུག། ཤེས་རབ་སྒོམ་པ་ག་ལ་འགྱུར། ཡང་ལ་ལས་གཅིག་དང་དུ་བྲལ་གྱི་དཔྱད་པས་བཙལ་ལས་ང་ཉིད་ནི་བདེན་པར་མེད་པར་ངེས་པའི་ཚེ། ཁོ་རང་མེད་པར་དག་པ་དེ་བདེན་པར་མེད་པར། བདེན་པར་མེད་པར་བདེན་པར་མེད་པར་ངེས་པའི་ཚེ། ཁོ་རང་མེད་པར་དག་པ་དེ། མ་ཤེས་བསྒོམ་རྒྱུའི་སྟོང་ཉིད་དེ་ཟུར་དུ་བཙལ་ནས་སྒོམ་པར་བྱེད། ཁོ་རང་མེད་པར་དག་པ་དེ་མ་ཤེས་པ་བྱེད། སྒོམ་རྒྱུའི་སྟོང་ཉིད་དེ་ཡང་ཟུར་དུ་བཙལ་ནས་སྒོམ་པ། སྒོམ་པར་བྱེད་མཁན་ནོ། དེ་འདྲའི་སྒོམ་བྱེད་མཁན་ནོ། གཅིག་ཏུ་སྟོང་ཉིད་དེ་སྒོམ་མཁན་དེ་ཡང་སྟོང་ཉིད་གོ།

ཧོ། སུ་ནི་ཆེ་ཡང་རུང། དོན་ལ་ང་མེད་སྒོམ་པ་ཉུང། སོ་སོ་སྟེ། འོ་ན་ཆུ། ནི་བྱོས་བྱོས། ཆོག་གོ། འོ་ན་ང་ལ་ཆོག་གོ། ཆོག་གོ། ཆགས་ཀྱི་ཡིན། དོན་ལ་ང་མེད་བསྒོམ་པ། དོན་ལ་ང་རང་བཞིན་གྱིས་མེད་པར་བསྒོམ་པ་དེ་ཉུང་ཉུང་བས་དེ་ཕྱིར། ལ་ལས་གཅིག་དང་དུ་བྲལ་གྱི་དཔྱད་པས་བཙལ་ལས་ང་ཉིད་ནི། གཅིག་དུ་བྲལ་གྱི་དཔྱད་པས་བཙལ་ལས་ང་ཉིད་ནི། གཅིག་དང་དུ་བྲལ་གྱི་དཔྱད་པས་བཙལ་ལས་ང་ཉིད་ནི། བདེན་པར་མེད་པར་ངེས་པ་ཡི་ངེས་ཤེས་དེ། འཛིན་སྟངས་ཀྱི་རྒྱུན་ལ། ངེས་ཤེས་དེ་ཡི། ངེས་ཤེས་དེ་ཡི། འཛིན་སྟངས་ཀྱི་རྒྱུན་ལ་ཅི་ཐུབ་མཉམ་པར་ཞོག། ཡང། ངེས་ཤེས། ངེས་ཤེས་ཀྱི། ངེས་ཤེས་ཀྱི་འཛིན་སྟངས། ངེས་ཤེས་ཀྱི་འཛིན་སྟངས། འཛིན་སྟངས་ཀྱི་རྒྱུན། ད་འཛིན་སྟངས་ཀྱི་རྒྱུན་ཟེར་མཁན་ཁོ་རང་གི། འཛིན་སྟངས་ངོ་མ་བྱས་ན་ངེས་ཤེས་ཀྱི་འཛིན་སྟངས་ཁོ་བདེན་སྟོང་ཁོ་རང་པས། བདེན་པར་མ་གྲུབ་པ། ཡང་ཁོ་བདེན་པར་མ་གྲུབ་པ་ཁོ་རང་མ་བསྒོམ་པ་བྱས་བདེན་པར་མ་གྲུབ་པའི་རྒྱུན་ལ་ཅི་ཐུབ་ཀྱི་རྒྱུན་ཟེར་མཁན་དེ་ཡང་བདེན་པར་མ་གྲུབ་པའི་རྒྱུན་ལ་མཉམ་པར་བཞག་པ་ཡིན་ཟེར་ཡང་དེ་ཅིག་ཟིན་གྱི། དེ་འདྲའི་བྱས་ནས་དེ་ལ་གནས་ལུགས་བསྒོམ་པར་སྟོན་གྱི་ཡོད།

ངའོ་སྙམ་པའི་བློ་དེས་ནི་དམིགས་པ་ང་ལ་དམིགས་ནས་ནི་རྣམ་པ་བདེན་པར་གྲུབ་པར་འཛིན། དེ་ལྟར་བདེན་པར་དེ་ལྟར་བདེན་པ་བདེན་འཛིན་ཡིན། དེ་ལྟར་ཞེན་པ་བདེན་ཞེན་ཡིན། དེ་ལྟར་སྣང་བ་བདེན་སྣང་ཡིན།

ཁ་ཅིག་བདག་ལྟའི་རྟེན་དུ་ཕུང་པོ་ནི་ལྔ་ཆར་ཡང་འདོད་ཁ་ཅིག་སེམས་གཅིག་འདོད་གལ་ཏེ་ཕུང་པོ་བདག་ན་དེ་ཕྱིར་དེ་མང་བས་བདག་དེ་དག་ཀྱང་མང་པོར་འགྱུར། བདག་ལྟའི་དམིགས་པ་ལ་ཕུང་སོགས་ལྔ་ཆར་ཞིག་གལ་ཏེ་བཞག་སོང་ན་དེ་ནི་གང་ཟག་དེ་ལ་ང་མང་པོ་ཡོད་པར་ཐལ། ཅེས་པས་ང་དེ་གང་བ་ཟེར་ན་བཏགས་ཙམ་གྱི་ང་དེ་རང་བས་སོ། འདི་ལྟ་ཅི་དོ་ལ། ཤིང་རྟའི་ཡན་ལག་ཚོགས་ཙམ་ལ་བརྟེན་ནས་ཤིང་རྟར་བརྗོད་པ་ལྟར།

རྟོགས་བྱས་ནས། ད་ནི་ཟེར་ན་ང་ནི་དམིགས་ཡུལ་དུ་འཇིག་ལྟའི་དམིགས་ཡུལ་དུ་རྟོགས། རྟོགས་ནས་ང་རང་བཞིན་གྱིས་གྲུབ་པ་དེ་བཀག་པ་ཡིན། ཨོ་དེ་ཟེར་ཡོད། ཁོ་ཚོས་ཟེར་དུས་ཟེར་ནས་ད་ནི་བྱ་བ་དེ་བྱེད་རོགས་བྱས་ནས་རྣམ་པ་ཁོ་ཡི་བདེན་པར་འཛིན་པ་བས་དེ་བདེན་པར་འཛིན་པ་དེ་ལ་དེ་བདེན་འཛིན་ཟེར་གྱི་བས་བདེན་པར་ཞེན་པ་དེ་ལ་ཡང

མཉམ་རྗེས་གཅིག་ཅར་བཞིན་བཟོ་བ་འདི་སོ་སྐྱེ་རྣམས་ལ་རྙེད་དཀའ་ཡོད། སོ་སྐྱེ་ལ་མཉམ་བཞག་དེ་བྱེད་དུ་རྙེད་དཀའ་ཡོད་གསུངས། ཕུང་པོ་ཚོགས་ཙམ་ལ་བརྟེན་ནས་ང་འོ་སྙམ་པའི་བློ་ལ་ནི་ང་ནི་བདེན་པར་སྣང་བ་ན་སོང་སྟེ་ང་རང་ང་འོ་སྙམ་པའི་བློ་ང་བདེན་པར་སྣང་བ་སྣང་བ་ན

ཕུང་པོའི་སྟེང་གི་ང་ཉིད་ནི་བདེན་པར་གྲུབ་པ་མི་ཁེགས་པས་ང་ཉིད་ཕུང་པོའི་སྟེང་དུ་འགྱིངས། ཕུང་པོའི་སྟེང་དུ་འགྱིངས་ནི་ཁོ་རང་བསྡུས་བྱས་པས་ཕུང་པོའི་སྟེང་དུ་འགྱིངས། ང་དང་ཕུང་པོ་ཁ་ཕྲལ་ནས་བདེན་མེད་ཅི་ཙམ། ཡང་ང་དང་ཕུང་པོ་གལ་ཏེ་ཁ་ཕྲལ་ནས་ཡང་བསྒོམ་ཡས་མེད་པས། ང་དང་ཕུང་པོ་ཁ་ཕྲལ་ནས་བདེན་མེད་ཅི་ཙམ་བསྒོམས་ཀྱང་ནི་འཛིན་སྟངས་དངོས་སུ་མི་འགལ་འཛིན་སྟངས་པར་ཞུགས་ཐུབ་ཀྱི་མེད་པས་འཛིན་སྟངས་དངོས་སུ་མི་འགལ་ཕུང་པོ་ལས་གཞན་བདག་གྲུབ་མེད་པའི་ཕྱིར་དབུ་མ་འཇུག་པ་ལས་ཕུང་པོ་ལས་གཞན་པའི་བདག་རྩ་ནས་མ་ལུས་ཁོ། ང་དེ་བདག་དེ་ཕུང་པོ་ལ་ཕར་བཏགས་པའི་བཏགས་ཙམ་དེའི་སྟེང་ནས་བཞག་པས་ཕུང་པོ་ལས་གཞན་པའི་ཡང་བདག་མེད་པས་སོ་དཀར་ཡོད་པ། བདེན་མེད་ཅི་ཙམ་བསྒོམས་ཀྱང་ནི་འཛིན་སྟངས་དངོས་སུ་མི་འགལ་ཞིང། ང་ནི་ཕུང་པོ་ལ་དམིགས་ནས་བདེན་པར་གྲུབ་པར་སྣང་བ་ཡིན་སྣང་བ་དེ་ལྟར་མ་གྲུབ་པར་ཚད་མའི་ངེས་ཤེས་འདྲོངས་ནས་ནི་གནོད་ཀྱི་གཞན་དུ་མ་ཡིན་ནོ། གསུངས་པ་ད་གང་ལ་གནོད་ཀྱི་ཡིན་ན། ང་ནི་ཕུང་པོ་ལ་དམིགས་ནས་བདེན་པར་གྲུབ་པར་སྣང་བ་ཡིན་སྣང་བ་དེ་ལྟར་མ་གྲུབ་པར་ཚད་མའི་ངེས་ཤེས་ཀྱིས་ནི་ངེས་ཤེས་ངེས་པ་འདྲོངས་ནས་ནི་དེ་ནི་གནོད་ཀྱི་ང་ལ་གནོད་ཀྱི་གཞན་དུ་མ་ཡིན་ནོ། ཕུང་པོ་ལ་དམིགས་ངའོ་ཞེས་དེ་ཡི་བདེན་གྲུབ་བཀག་པ་སྟེ། ཕུང་པོ་ང་ཡིན་ཞེས་ནི་ཤེས་ནས་དེའི་བདེན་གྲུབ་བཀག་པ་བཀག་ཙམ་གྱིས་མི་དགག་སྤྱན་དྲངས་ཡུལ་བྱས་ན། ཤུགས་མ་ཉམས་ཤིང་གསལ་ངར་ལྡན། བྱིང་རྒོད་བྲལ་ཞིང་མཚན་འཛིན་ཞིག། ཕུང་པོ་ལ་ནི་དམིགས་ནས་ནི་ང་མེད་ཡུལ་དུ་ཤར་བ་ཡི། འཛིན་སྟངས་སྐྱོང་ལ་མཁས་ན་ནི་ང་དང་འཛིན་སྟངས་འགལ་བ་སྟེ། ང་དང་འཛིན་སྟངས་འགལ་བ་ངོ་མ་གོ་ཆེ་སྐྱེས་ནས་ད་ཉག་ནས་ཕྱིན་ཕུང་པོ་ལ། ཕུང་པོ་ལ་དམིགས་ངའོ་ཞེས་དེ་ཡི་བདེན་གྲུབ་བཀག་ཙམ་གྱིས། ང་བདེན་པར་གཙོ་བོ་ང་བདེན་པར་གྲུབ་པ་བཀག་པ་དང། ང་བདེན་གྲུབ་བཀག་ཙམ་གྱིས་མི་དགག་འཛིན་སྟངས་ཡོད་དུ་བྱས། མི་དགག་འཛིན་སྟངས་ཡོད་དུ་བྱས། འཛིན་སྟངས་ཡོད་དུ་བྱས་ནས་དེའི་ཤུགས་མ་ཉམས་པར། ཤུགས་མ་ཉམས་པར། གསལ་ཆ་དང་ངར་ཆ་ལྡན་པ། གསལ་ཆ་དང་གསལ་ངར་ཡོད་པ་ཁོ་ཡུལ་དེ་གསལ་ཐག་ཆོད་ད་དེ་ཡང་ངར་ཆ་ཡོད་པ་གསལ་ངར་ལྡན་ནི་གསལ་ངར་ལྡན་ན་དེ་ནི་བྱིང་རྒོད་དང་བྲལ་བ་བས་བྱིང་བ་དང་རྒོད་པ་ཟེར་གསལ་ངར་གཅིག་ཤོར་ན་ཡང་བྱིང་བའི་དབང་ལ་གཅིག་ཤོར་ན་རྒོད་པའི་དབང་ལ་འགྲོ་གི་ཡོད་པ་ད་བྱིང་སྔར་གསལ་ངར་དང་ལྡན་དེ་འདྲ་ལྡན་དུས་དེ་ནི་བྱིང་རྒོད་དང་བྲལ་ཞིང་མཚན་འཛིན་ཞིག་དེ་ནི་བདེན་པར་འཛིན་པའི་མཚན་འཛིན་ཞིག། ཕུང་པོ་ལ་ནི་དམིགས་ནས་ནི་ང་མེད། ང་རང་བཞིན་གྱིས་མེད་པས་ང་མེད་ཡུལ་དུ་ཤར་ན་ནི་ང་རང་བཞིན་གྱིས་མེད་པ་ཡུལ་དུ་ཤར་བ་ཡི། འཛིན་སྟངས་ད་དུང་ནི་ངོ་མ་གོ་བསྒོམ་པ་ལ་འཛིན་སྟངས་སྐྱོང་ལ་མཁས་ན་ནི་དེ་འདྲ་གི་འཛིན་སྟངས་སྐྱོང་ལ་མཁས་པ་ཞིག་བྱུང་ན་དེ་ནི་ང་དང་འཛིན་སྟངས་འགལ་བ་བས། ང་དང་འཛིན་སྟངས་འགལ་བ་དེ་ང་ནི་འབུད་པར་དེ་འདྲ་བྱེད་མཁན་ཞིག་བྱུང་ན་དེ་ནི་ང་འབུད་ཐུབ་ཀྱི་བས་མེད་པར་འགྲོ་ཐུབ་ཀྱི་བས་ང་ནི་འབུད་པར་ནུས་མོད་ཀྱང་དེ་འདྲ་ཉིན་མོའི་སྐར་མ་ཙམ་དེ་འདྲ་བྱེད་ཀྱི་དེ་ཉིན་མོའི་སྐར་མ་བས་དེ་དཀོན་པོ་འདྲ་བོ་བས་དེ་འདྲ་ཉིན་མོའི་སྐར་མ་ཙམ་དེ་འདྲ་བྱེད་པས་ད་ལྟ་བ་ངོ་ཐོག་བྱུང་ན་ནི་འདྲ་བྱེད་པས་དེ་དག་ནི་འབྱུང་མཁན་དེ་ཁག་པོ་ཡོད་པས་ཡོད། རྒྱུན་དུ་ང་ཡི་བཞག་བྱར་ངེས། ང་ནི་མིག་གིས་མ་མཐོང་བར། ང་ནི་འབུད་ཟེར་མི་རྣམས་ཀྱིས། རྒྱུན་དུ་རྒྱུན་དུ་ངའི་བཞག་བྱར་ངེས། ངའི་ང་ཡི་བཞག་བྱར་ངེས། རྒྱུན་དུ་ང་ཡི་བཞག་བྱར་ངེས། ང་ནི་མིག་གིས་མ་མཐོང། ང་ནི་མིག་གིས་མ་མཐོང།

ནོར་བུ། ངོ་ནི་མ་ཤེས་པར་ནོར་བུ་རྩ་ནི་རེ་སྐོང་འདྲ། ནོར་བུ་རྩ་ནི་ངོ་མ་ཤེས་པ་ལ། ནོར་བུ་རྩ་ནི་དེ་ནི་ནུ་བའི་རེ་བ་ཀུན་གྱིས་ཟིན་གྱི་འདི་ལྟ་ཅི་དགོས། ཤེས་རབ་ཁྱོད་ནི་མཐོང་ཡུལ་མིན། ཤེས་རབ་ཁྱོད་ནི་མཐོང་ཡུལ་མིན། ང་ནི་ཀུན་གྱི་བདག་པོ། ཤེས་རབ་ཁྱོད་ནི་ད་གཟོད་གཞན་གྱི་མཐོང་ཡུལ་མིན་པས་ང་ཀུན་གྱི་བདག་པོ།

ཕོངས་པ་དང་ལྡན། ཕུང་པོ་དང་ལྡན་པ་དེ་ཡང་ང་མ་ཡིན། ང་ཕུང་པོ་དང་ལྡན་པ་དེ་ཡང་མ་ཡིན་ཟེར་བྱས་རྣམ་པ་བདུན་གྱིས་དཔྱད་རྣམ་བདུན་གྱི་རིགས་པ་ཟེར་མཁན་བྱུང། གང་ཟག་བདག་མེད་དཔྱད་དུས་རྩ་ནི། ཆོས་ཀྱི་བདག་མེད་དཔྱད་དུས་རྩ་ནི་དེ་ནི། དེ་བ་གཅིག་དུ་བྲལ་གྱིས་ངོ་བོ་ལ་དཔྱོད་པ་གཅིག་དུ་བྲལ་གྱི་རྟགས་དེ་ནི་དེ་སྲིད་དཔྱོད་པའི་རྡོ་རྗེ་གཟེགས་མའི་རྩ། འོ་རྡོ་རྗེ་གཟེགས་མ་རྒྱུ་ལ་དཔྱོད་པ་མུ་བཞི་སྐྱེ་འགོག་ཡོད་མེད་སྐྱེ་འགོག་ཟེར་མཁན་དེ་ཚོའི་རིགས་པ།

རྩ་ཤེ་ཚིག་པར་གནས་མིན། ཕུང་མིན་ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མེད་དེར་དེ་མེད།

ཕུང་མིན་ཕུང་པོ་ལས་གཞན་མིན་གཉིས་བྱུང་སོང། ཕུང་པོ་བདག་དེ་ཕུང་པོ་དང་གཅིག་ཡང་མ་ཡིན། ཕུང་པོ་ལས་ངོ་བོ་གཞན་ཡང་མ་ཡིན་རིགས་པ་གཉིས་བྱས། དེ་ལ་ཕུང་མེད་བདག་དེ་ལ་ཕུང་པོ་རང་བཞིན་གྱིས་མེད། ཟེར་རིགས་པ་གསུམ་པ་བྱས། དེར་དེ་མེད། ཕུང་པོ་དེ་ལ་ཡང་བདག་མེད་རང་བཞིན་གྱིས་མེད། རིགས་པ་བཞི་བྱས། ཕོངས་མེད། དེ་ལ་ཕུང་མེད་དེར་དེ་མེད། དེར་དེ་མེད། དེ་བཞིན་གཤེགས་པ་ཕུང་ལྡན་མེད། དེ་བཞིན་གཤེགས་པ་དེ་ཕུང་པོ་དང་ལྡན་པ་ཡང་མེད། ལྡན་པ་མེད་ཟེར་ན་ངོ་བོ་ཉིད་ཀྱིས་ལྡན་པ་མེད་ཟེར་རོ། ཕུང་ལྡན་མེད། དེ་བཞིན་གཤེགས་པ་གང་ཞིག་ཡིན། ལྔ་བྱུང་སོང། འོ་ད་ཕུང་པོ་དང་ལྡན་པ་ཡིན་མ་ཡིན་ངོ་བོ་ཉིད་ཀྱིས་མི་ལྡན་པ་ཡིན་མ་ཡིན། ལྡན་པ་ཡིན་མ་ཡིན་ངོ་བོ་ཉིད་ཀྱིས་མི་ལྡན་པ་ཡིན་མ་ཡིན་ཕྱེ་ནས་ལྔ་ནས་དྲུག་བྱས་སོ་ད་གཅིག་གི་དེ་བྱས་སོ་ནི་ལ་ནི་ཚིག་ནི་ནི་ཨིན་གྱི་རྒྱབ་ནོར་ག་ཕུང་མིན་གཅིག་བྱས་ཕུང་པོ་ལས་གཞན་ངོ་མིན་གཉིས་པ་གོ་ཕྱེ་དེ་ལ

འཛིན་སྟངས་ཀྱི་ཤེས་པའི་རྒྱུན་ལ་ཟེར་ན་ནི་ཤེས་པའི་རྒྱུན་ལ་ཟེར་ན་ནི་ང་ཉིད་སྒོམ་པ་ཡིན་དེ་ནི་ང་ཉིད་སྒོམ་པས་ན་ང་ལ་གནོད་པར་མི་འགྱུར་ཞིང། བློ་ནི་ཀུན་རྫོབ་ཡིན་པར་མཐུན་ཞིང། རང་བཞིན་མེད་པ་ཡིན་ཞེ་ན་དེ་ཡི་རྟོགས་པར་གནོད་མི་འགྱུར། རང་བཞིན་མེད་པ་ཡིན་ཞེ་ན་ནི་དེ་ཡི་རྟོགས་པར་གནོད་མི་འགྱུར། དེས་ན་ང་ལ་གནོད་པ་བྱུང་ད་དེ་ཟེར་ན་ཡང་དེ་ནི་ང་ལ

ང་ལ་དམིགས་པར་མི་འགྱུར་ན། འཛིན་སྟངས་འགལ་བར་ག་ལ་འགྱུར། ད་ང་ལ་དམིགས་མོ། དེ་འདྲས་ཟེར་ན་ང་ལ་དམིགས་པར་ཕྱིན་མོ། ང་ལ་དམིགས་པར་ཕྱིན་མེད་ན་ད་ང་དང་འཛིན་སྟངས་འགལ་བའི་ཕྱོགས་ལ་འགྲོ་ཡས་མི་འདུག་གསུངས། འཛིན་སྟངས་འགལ་བར་ག་ལ་འགྱུར། ང་ལ་གནོད་པའི་ཕྱོགས་ན་མེད། ད་ང་ལ་འཛིན་སྟངས་མ་འགལ་བའི་རྐྱེན་གྱིས་ང་ལ་གནོད་པའི་ཕྱོགས་ལ་རྩ་ནས་མེད། སྔོན་པོ་མཐོང་ལ། ཟེར་ཅེ་ན། སྔོན་པོ་མཐོང་ལ་སྔོན་པོ་མཐོང་ལ། ཟེར་ཅེ་ན། སྔོན་པོ་མཐོང་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་ཡོད་པ་ཟེར་ན། སྔོན་པོ་རི་རབ་མདངས་ཡིན་ཞིང་ནམ་མཁའི་དོན་ལ་མི་རེག་ན། འཛིན་སྟངས་འགལ་བ་ལྟ་ཅི་སྨོས།

ཁོ་ལ་གཟིགས་ཡོག་མེད་ན་བསམ་པའི་བཟོ་ལྟ་བྱེད་ནོ་ག། སྔོན་པོ་རི་རབ་མདངས་ཡིན་ཞིང་ནམ་མཁའི་དོན་ལའང་མི་རེག་ན་ད་དེ་ཡིན་ཟེར་མཁན་དེ་ནམ་མཁའི་དོན་ལ་སྔོན་གཅིག་འབབ་པའི་ཟེར་ར་མ་རེག་པ་རེད། ནམ་མཁའི་དོན་མིན་པས་ནམ་མཁའ་མིན་པས་ཟེར་གྱི་ཡོག་པ་རེད། མི་རེག་ན་འཛིན་སྟངས་འགལ་བ་ལྟ་ཅི་སྨོས་ཟེར་ཏེ་ནམ་མཁའི་དོན་ཡང་མེད་ནམ་མཁའི་དོན་མིན་པ་ལ་དེ་འཛིན་སྟངས་འགལ་ཡས་མོ་བས་གནོད་པར་འགྱུར་བ་འགས་མོད་ནས། ནམ་མཁའ་ཟེར་མཁན་ག་འདྲ་བ་ཟེར་ན་ཐོགས་བཅས་རེག་པ་བཀག་ཙམ་ལ་བྱེད་དོ་ཟེར་ན། ནམ་མཁའི་དོན་ངོ་མ་ཁོ་ཐོགས་བཅས་ཀྱི་རེག་པ་བཀག་ཙམ་ལ་བྱེད་དོ་ཟེར་ན་ཚེ་འདི་ཡིན་མོད་ཚེ་འདི་བས། ཟེར་ན་ཡིན་མོད་ཀྱི། རྒྱུན་ནི་གང་ལ་བྱེད་པར་འགྱུར་ཁྱོད་རང་རྒྱུན་བསྒོམ་ཟེར་ན་རྒྱུན་ནི་གང་ལ་བྱེད་པར་འགྱུར། རྒྱུན་དེ་ངེས་ཤེས་དེ་རང་ལ་བྱེད་ཟེར་ན་ནི། དེ་ནི་ངེས་ཤེས་རྒྱུན་ཡིན་པས་ང་ཉིད་ངེས་ཤེས་རྒྱུན་ཡིན་པས་ད་ནི་ང་ཉིད་བསྒོམ་པ་དེ་རང་བས་ང་ཉིད། བསྒོམ་པར་ཁོ་ནར་གནས། འཛིན་སྟངས་འགལ་བ་ཨ་ཅང་ཆེ། རང་བཞིན་མེད་ལ་ཟེར་ཅེ་ན། འཛིན་སྟངས་འགལ་བ་ཨ་ཅང་ཆེ། རང་བཞིན་མེད་ལ་ཟེར་ཅེ་ན་རང་བཞིན་མེད་པ་ལ་ཟེར་རྒྱུ་དེ་ཡིན་ཐབས་པས་ཟེར་ཅེ་ན་ཡིན་མོད། མེད་དགག་རྒྱུན་ནི་གང། གཅིག་གམ་མི་གཅིག་ཇི་ལྟར་བྱ་མེད་དགག་གི་རྒྱུན་དེ་དང

བདེན་པར་གྲུབ་པ་བཅད་ཙམ་གྱི་མེད་དགག་དེའི་རྒྱུན་དེ་ལ། ད་ཁྱོད་རང་བདེན་གྲུབ་བཀག་ཙམ་གྱི་མེད་དགག་གི་རྒྱུན་ཟེར་མཁན་གྱི་མེད་དགག་གི་རྒྱུན་གང་ཡིན་ཟེར་དྲི་བ་པ། མེད་དགག་གི་རྒྱུན་ཟེར་མཁན་དེ་བདེན་གྲུབ་བཀག་ཙམ་གྱི་མེད་དགག་དེའི་རྒྱུན་དེ་ལ། གོང་གི་ངེས་ཤེས་དེས་ནི་ཡུལ། ཡུལ་ལམ་འཛིན་སྟངས་མེད་དགག་གི་མིང་འདོགས་བྱེད་ན་ཡིན་མོད་ཀྱི། མིང་འདོགས་བྱེད་ས་ད་ག་པར་ཟེར་ན་མེད་དགག་གི་རྒྱུན་བདེན་གྲུབ་བཀག་ཙམ་གྱི་མེད་དགག་དེའི་རྒྱུན་དེ་ལ་གོང་གི་ངེས་ཤེས་དེའི་ངེས་ཤེས་དེའི་ཡུལ་ལམ་འཛིན་སྟངས་མེད་དགག་གི་མིང་བཏགས་པ་ལ་ཆ་བཞག་ན། མིང་འདོགས་བྱས་ན་ཡིན་མོད་ཀྱི། དེ་ཉིད་སྤྱོད་ལ་ས་དག་ཡིན་མོད་ཀྱི། དེ་ཉིད་སྤྱོད་ལ་འདུག་པ་ར་ད་ད་དང་དེ་ཉིད་སྤྱོད་ལ་དེ་ཉིད་སྤྱོད་ལ་འདུག་པ་དང་མཉམ་པར་འཇོག་པའི་མཉམ་པར་འཇོག་པའི་ཚེ་ན་ནི། བྱིང་དང་རྨུགས་དང་མི་གསལ་བ། ངར་མེད་པ་དང་ཤུགས་མི་ལྡན། ད་དེ་ཉིད་སྤྱོད་ལ། དེ་ཉིད་སྟོང་ཉིད་ཀྱི་མེད་དགག་དེ་རང་ལ། དེ་ཉིད་སྤྱོད་པ་ལ་འདུག་པ། འདུག་པ། སེམས་མ་བཅོས་སྤྱོད་པ་བྱས་པ་ལ་ར་ཐབས་ར་ཐབས་འདུག་པ་དང་མཉམ་པར་འཇོག་པའི་ཚེ་ན་ནི། དེ་ལ་མཉམ་པར་འཇོག་པའི་ཚེ་ན་ནི་ད། བྱིང་བ། རྨུགས་པ།

བྱིང་བ་བྱིང་དང་རྨུགས་དང་མི་གསལ་བ་ཡུལ་པོ་དེ་མི་གསལ་བ། ད་ཡུལ་པོ་དེ་ལ་མཉམ་པར་བཞག་ཡས་ཀྱི་ངར་མེད་པ། དེ་ཤུགས་དང་མི་ལྡན་པ། དེ་ནི། ཉོག་དང། ཧད་པོར་ལས་པ་དང། ཉོག་ཉོག་སེ་ཉོག་ཉོག་བོ་སེམས་ཁོ། ཡུལ་ཁོ་ལ་མ། ཉོག་ཉོག་པོར། ཉོག་ཉོག་བོ་དང། ཧད་པོར་ཟེར་སོ་ན་ད་མ་གང་ཟག་པ་ད། ད་ཞེས་ཞེས་སོ་ད་ཅི།

འཁྲུལ་པས་དེ་ལ་ཞེན། ཁྱེད་ནི་དེ་འདྲ་འཁྲུལ་པའི་དབང་གིས་དེ་ལ་ཞེན། དེ་ལ་དགའ་འདོད་ཀྱིས། ཁྱོད་ནི་འཁྲུལ་པས་དེ་ལ་ཞེན། ང་ཡི་བྱིན་རླབས། བྱའི་འོག་ཉགས། ངའི་བྱིན་རླབས་བམ་ང་ཡི་ཉགས་ཡབ་པ་བྱིན་རླབས་བཀྲ་བྱུང་སོགས་ངས་རྒྱུ་བྱས་ནས། ངས་བཏང་ནས། རྒྱུ་བྱས་ནས། འབྲས་བུ་དེ་ཚོ་བཏང་རྒྱུ་བཙལ་ནས་ད་ཁྱོད། ངའི་བྱིན་རླབས་ཀྱི་འོག་ལ་ཉགས་འདི་བསྒྲུབས།

མ་བརྗེད་པར་དགག་བྱ་དེ་རང་དམིགས་ཡུལ་དུ་ནར་མར། རྒྱུན་ལྡན་ཁོ་རང་ཡོང་ཡོང་ཅིག། མ་བརྗེད་པར་བཅུག་ནས་བཀག་པའི། མེད་དགག་གི་རྒྱུན་ལ། ཤུགས་དང་གསལ་ངར་ནི། ཡོང་མེད་མིན་འགྲོ་ཡེངས་མེད། ཡེངས་མེད་ཡོང་མེད་ཡེངས་མེད་མིན་འགྲོ་ཡེངས་མེད། མ་ཉམས་བརྟན་པར་ནི། ཡེངས་མེད་མ་ཉམས་བརྟན་པར་ནི། མཉམ་བཞག་བསྒོམ་ན་མཁས་པ་ཡིན། མཉམ་བཞག་ངོ་མ་ཁོ་རང་བསྒོམ་མཁན་ཞིག་ཡིན་ན། དམིགས་ཡུལ་སྣ་མང་མ་བྱེད་པར་དགག་བྱ། བདེན་པར་གྲུབ་པའི་བདེན་པར་གྲུབ་པའི་དགག་བྱ་དེ་བདེན་པར་གྲུབ་པའི་དགག་བྱ། བདེན་པར་གྲུབ་པའི་བདེན་པར་གྲུབ་པའི་དགག་བྱ་བཀག་པ་ཟེར་ན། བདེན་པར་གྲུབ་པའི་དགག་བྱ་དེ་བདེན་མེད་ལས་གྲུབ་བོ། བདེན་མེད་དོ། ད་དེ་བདེན་མེད་དེ་དམིགས་ཡུལ་བདེན་མེད་དེ་མ་བྱེད་པར་བྱས་ནས་བཅུག་ནས་བཀག་པའི་མེད་དགག་གི་རྒྱུན་ལ། ཤུགས་དང་གསལ་ངར་བརྟན་པོ་ཤུགས་དང་གསལ་ངར་ནི། རྩ་ནས་མ་ཡེངས་པར་ངར་ཆ་མ་ཤོར། རྟག་དག་སེ་བདེན་མེད་མ་ཉམས་པར་བརྟན་པོ་དེ་བརྟན་པོ་ཡིན་ན་དེ་ན་མཉམ་བཞག་བསྒོམ་པའི་མཁས་པ་བས་མཉམ་བཞག་བསྒོམ་ན་མཁས་པ་ཡིན།

རྩབ་རྩུབ་མང། མང་བ་ཙམ་དུ་ཟད་ལགས་ཀྱིས། ང་དང་སྒོམ་ཆེན་ཀུན་མཐུན་པས། ཁྱོད་རང་ཡེ་གཙང་མ་བྱས་པར། ཁྱོད་རང་ཡི་ཐང་མ་ཆད་པར་གནས་ལུགས་གང། གནས་ལུགས་ངང་དུ་ཉལ་ན་ལེགས། ཁྱོད་རང་ཡི་ཐང་མ་ཆད་པར་གནས་ལུགས་ངང་དུ་ཉལ་ནས་བསྡད་ན་ལེགས། ང་ནི་འབུད་ཟེར། མང། མང་ལགས་ཀྱང་ང་ལ་གནོད་པར་མི་འགྱུར་བའི་རྒྱུ་མཚན་དེ་ལྟར་ཡོད་པས་ན། ཤེས་རབ་རྣ་བ། གཞུང་ལ་ཉོན། ཤེས་རབ་རྣ་བ་དེ་རང་ཉོན་དང་ཟེར་མཁན་དེ་གཞུང་ལ་ཉོན། སྤྱིར་དུ་སེམས་ཅན་ཐམས་ཅད་ནི་ང་ཡི། སྤྱིར་སེམས་ཅན་ཐམས་ཅད་ནི་ང་ཡི། མངའ་ཞབས། འབངས་སུ་བྱས། སེམས་ཅན་ཐམས་ཅད་ངའི་མངའ་ཞབས་དང་ངའི་འབངས། ངའི་འབངས་ངའི་ཞབས་ཕྱི། ངའི་ཞབས་ཕྱི་པས། གང་པོ་གཞོན་སྐྱེས་ངའི་ཞབས་ཕྱི་པས། སེམས་ཅན་ཐམས་ཅད་སྤྱིར་སེམས་ཅན་ཐམས་ཅད་ནི་ང་ཡི་མངའ་ཞབས། ངའི་འབངས་པས། འོན་ཀྱང་ཐར་པར་འདོད་རྣམས་ལ། འོན་ཀྱང་ཐར་པ་འདོད་མཁན་དེ་འདྲའི་རིགས་ཡིན་ན་ང་ཡི་མདའ་ལྔ་འཕངས་པས།

ཕྱི་ལ་ཡང་གྲུབ་མཐའ་མང་མོད་ཀྱང་ཕྱིའི་གྲུབ་མཐའི་ནང་ནས་མང་གི་ཡོད་པ་དེ་བསྡུ་ན་རྟག་ཆད་གཉིས་སུ་འདུས། ཆད་པར་ལྟ་མཁན་གཅིག་དང་རྟག་པར་ལྟ་མཁན་གཉིས་སུ་འདུས་ཕྱི་ནང་ལས་ཕྱིའི་གྲུབ་མཐའ་གང་པོ་གྲུབ་མཐའ་གཉིས་པོ་ཉིད་ལས་བསྡུ་བ་བས་སོ་ནུ་ག་དེ་རང་བས་བསྡུ་ན་རྟག་ཆད་གཉིས་སུ་འདུས།

ཐར་དང་དཀོན་མཆོག་གསུམ་སོགས་མེད། རྒྱང་འཕེན་གྱི། ཐར་པ་དང་དཀོན་མཆོག་གསུམ་སོགས་མེད། སྤྱོད་པ་པ་ཡི་ཕྱི་མ་ཡི། སྤྱོད་པ་པ། ཕྱི་རོལ་པ་སྤྱོད་པ་པའི་གྲུབ་མཐའ་སྨྲ་མཁན་དེ་ཚོ་གང་ཟེར་གྱི་ཡོད་པ་སྤྱོད་པ་པ་ཡི་ཕྱི་མ་ཡི་བདག། བདག་ཡོད་ཙམ་ཞིག།

མུ་སྟེགས་རྣམས་ཀྱིས་བསམ་གཏན་ནི་བཞི་ཐོབ། མུ་སྟེགས་རྣམས་ཀྱིས་བསམ་གཏན་ནི་བཞི་ཐོབ་བསམ་གཏན་བཞི་ཡོད་པ། བསམ་གཏན་བཞི་ཐོབ། མངོན་ཤེས་རྫུ་འཕྲུལ་སོགས་ནུས་པ་ཐོབ་ཅིང་ལྟ་བ་དེ་གོམས་པས་བཟོད་པ་མི་ཐོབ་ཅིང་དེ་འདྲ་གི་མངོན་ཤེས་རྫུ་འཕྲུལ་ལ་སོགས་པ་དེ་འདྲ་ཐོབ་པ་ཡོད། དེ་འདྲ་ཐོབ་པ་ཡོད་ཐོབ་ཅིང།

དྲོད་རྩེ་མོ་བཟོད་པ་ཆོས་མཆོག། བཟོད་པ་མི་ཐོབ་ཅིང་བཟོད་པ་ཐོབ་ཡས་མེད། ལམ་ལ་ཞུགས་པ་ཁོ་རང་མེད་པའི་ཐུགས་ཁྱོད་ཀྱི་ཕྱིར་རོ། ལམ་ལ་ཞུགས་པ་ཁོ་རང་མེད། དཀོན་མཆོག་ཁས་མ་བླངས་པ། དཀོན་མཆོག་ཁོ་རང་མེད། སྐྱབས་འགྲོ་མེད། སྐྱབས་འགྲོ་མེད་ཅིང་ལམ་ལ་ཞུགས་པ་མེད་པས། གོམས་པས་བཟོད་པ་མི་ཐོབ་ཟེར་མཁན་དེ་བཟོད་པ་དེ། སྟོང་ཉིད་སྟོང་ཉིད་རྟོགས་པའི་བཟོད་པ་མི་ཐོབ་ཟེར་མཁན་སྟོང་ཉིད་རྟོགས་པ་དེ་མི་རིགས་པ་མ་འགྲོ། ནི་བཟོད་པ་མི་ཐོབ་ཟེར་མཁན་ཕྱིར་ནུ་ག། སྟོང་ཉིད་ལ་བཟོད་པ་མི་སྐྲག་པ་དེ་འདྲ་མི་ཐོབ། དེ་ནི་དྲོད་དང་རྩེ་མོ་ལས་ནི་དྲོད་ཉིད་མོས་པ་མིན་ནོ། ཤེས་རབ་བསྒོམ་པར་མི་འདུག་པས་ང་ལ་ཅི་ཡི་ཕྱིར་ན་ནུས་སོ། ད་ཕྱི་རོལ་པ་ཚོས་གྲུབ་མཐའ་ལ་ཞུགས་པ་ལ་ཆ་བཞག་ན་ཡང་དེ་ནི་ཕྱི་རོལ་པ་ཚོ་ནི་དོན་དེ་འདྲའི་ཆེད་ནི་ཤེས་རབ་བསྒོམ་པ་སྟོང་ཉིད་རྟོགས་པའི་ཤེས་རབ་ཁོ་རང་བསྒོམ་པ་མེད་པས་ང་ལ་ཅིའི་ཕྱིར་ནུས། ཚོར་འདུ་སེམས་པ། སོགས་བཀག་པས། ཡིད་ལ་བྱེད་པའང་བཀག་ནས་ནི། བྱར་མེད་མཉམ་གཞག་བསྐལ་པར་བསྒོམས། ད་འདུ་ཤེས་མེད་པའི་སྙོམས་འཇུག་ཟེར་མཁན་དེ་འདྲ་བསྒོམ་པ་ལ་བརྟེན་ནས་དེ་ནི་གལ་ཏེ་བསྐལ་པ་ལ་བསྐལ་པ་དེ་འདྲའི་མང་གི་འདུག་གི་ཡོད་བསམ་ན། མི་ཁོམ་བརྒྱད་ཀྱི་ནང་ན་ཡོད་པ། ལྷ་ཚེ་རིང་པོའི་གནས་སུ། ཨོ་དེ་ཚོ་ཡིན་ན་འདུ་ཤེས་མེད་པའི་སྙོམས་འཇུག་བསྒོམས་ནས་དེ་ནས་གལ་ཏེ་བསྐལ་པ་མང་གིར་དེ་འདྲའི་དེ། ཁོ། དེ་ནི་དམ་པའི་ཆོས་ལ་བློ་ཕྱོགས་ཕྱོགས་ཙམ་ཡེ་མེད་པ། དེ་འདྲའི་ཀུན་གྱི་མང་གི་ཡོད་པས། བྱར་མེད་མཉམ་བཞག་བསྐལ་པར་བསྒོམ། དེས་ཀྱང་ང་ལ་ནི་གནོད་མི་འགྱུར། ཅི་ཡང་མེད་པའི་ལྟ་བ་ཡིན། ཅི་ཡང་མེད་པའི་ལྟ་བ་ནི། གང་དུ་ཡོད་སོགས་དཔྱོད་པ་ཡི་འདུ་ཤེས་བཀག་པའི་ལྟ་བ་དེ། གཉེན་པོ་ཤེས་རབ་མེད་པས་ན་བསྐལ་པར་བསྒོམས་ཏེ་ངར་མི་ནུས། འདུ་ཤེས་མེད་པས་འདུ་ཤེས་ཡོད་མིན་མིན་པ་དེ་མི་བདེ་བ་སོགས་མི་ཤེས་ཅེས་པའི་དེ་འདུ་ཤེས་མེད་པའི་སྙོམས་འཇུག་ཟེར་མཁན་གཅིག་དང་དེ་ཡོད་པའི་གང་ཟག།

ཡོད་མེད་གང་དུ་ཡང་མི་རྟོག་པར། ཡོད་མེད་གང་དུ་ཡང་མི་རྟོག་པར། བསྐལ་པར་བསྒོམས་ཏེ་ངར་མི་ནུས། ངར་མི་ནུས། ང་ལ་གནོད་པའི་སྙིང་པོ་མེད། ཡིན་མིན་མིན་མིན་ལྟ་བའོ། ས་བདག་སྡེ་རིང་དགའ་རུ་ལབ་བཟང། ཡིན་མིན་མིན་མིན་ལྟ་བ། ཡོད་མིན་མེད་མིན་ལྟ་བའོ། དེ་ལྟར་བསྒོམས་པས་གཟུགས་སོགས་ཀྱི་མཚན་མ་ཅི་ཡང་མ་མཐོང་ཞིང་ཅི་ཡང་ཡིད་ལ་མི་བྱེད་པས། ཡིད་རྟོག་འབའ་ཞིག་གསལ་རིག་ཙམ། དེ་ལ་མཉམ་བཞག་བསྐལ་པ་མང་གེར་བསྒོམ། དེ་ལྟ་བུ་ཡི་ཤེས་པ་ལ། ཁྱབ་པ་རྡོ་རྗེ་མདོ་སྔགས་ནི། མ་གཏོགས་མདོ་སྔགས་གཞན་མེད། གཞན་མེད་མོད། རྐྱེན་དང་མ་བྲལ། བདག་ནི་དུས་ཐོག་ཏུ་རྐྱེན་དང་མ་བྲལ་ཡིན་པར་ཟད། ང་ནི་དེ་ལྟར་འདོད་པ་ལ། གཉེན་པོའི་གནོད་པ